རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་མགོ་འཛུགས་རྒྱུ་ཡིན་ང་དགེ་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བཅུ་པའི་ཚེས་བཅུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་གཅིག་པའི་ཚེས་ཉེར་གཉིས། རེས་གཟའ་ལྷག་པའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ཆིབས་བསྒྱུར་གནང་རྒྱུ་ཐུགས་གཏན་འཁེལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང།

མཇུག་མཐར། བསམ་བློའི་དཔྱད་གཞི་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནོངས།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་སྒོ་ནས་བཀའ་ཆོས་སྩལ་རྒྱུའི་མཛད་འཕྲིན་དང། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་རྒྱ་གར་གྱི་ནུབ་སྦེང་གྷལ་གྱི་མངའ་སྡེ་ས་ལུ་ག་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོགས་ཆོག་གི་ཐོག་ནས་ཆོས་འབྲེལ་གནང་རྒྱུའི་མཛད་འཆར་ཡོད་པ་རེད་འབྲས་ལྗོངས་གཞུང་གི་ནང་སྲིད་ལྷན་ཁང་གི་བཀོད་ཁྱབ་ལམ་སྟོན་ལྟར། ཕྱི་ཚེས་ཉེར་གཅིག་ཉིན་གྱི་ཞོགས་པར་འབྲས་ལྗོངས་གཞུང་གི་སྤྱི་ཁྱབ་དྲུང་ཆེ། ཝི་བྷི་པ་ཐཀ་ལགས་ཀྱི་སྣེ་ཁྲིད་འོག། འབྲེལ་ཡོད་ལྷན་ཁང་ཁག་གི་དྲུང་ཆེ་རྣམ་པ་ལྷན་འཛོམས་ཀྱིས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ནང་ཆིབས་བསྒྱུར་དང་སྐུའི་སྲུང་བྱའི་གྲ་སྒྲིག་གནང་ཕྱོགས་སོགས་དང་འབྲེལ་བའི་སྔོན་འགྲོའི་ཚོགས་འདུ་ཞིག་འཚོགས་འདུག།

གྲ་སྒྲིག་གང་ལེགས་གནང་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། མ་ཟད་སྤྱིར་བཏང་དུ་ད་གཅིག་ག་རེ་ཞུ་དགོས་རེད་འབྲས་ལྗོངས་ནང་གི་དེ་འདྲའི་ག་རེ་ཞུ་དགོས་རེད་སྐྱབས་མགོན་རིན་པོ་ཆེའི་གང་ཅིའི་ཐོག་ནས་མ་སྐུ་ཚེའི་ཐོག་ལ་དེ་ད་ག་རེ་ཞུ་དགོས་རེད Security གི་ཐོག་ནས་ག་རེ་ག་རེ་ཞབས་ཕྱི་ཞུ་དགོས་ཀྱི་ཡོད་མེད་ད་འདི་ཁོ་རང་ཚོ་ཡང་ནང་སྲིད་ལས་ཁུངས་དང་ད་ཁོ་རང་ཚོའི་མི་སྒེར་དམ་ད་ག་རེ་ཞུ་དགོས་རེད Police ད DG པའི Director of General ཁོང་ཚོ Police ཁོ་རང་ཚོ་རང་གི་གོ་སྒྲིག་ཇི་ལྟར་གནང་གི་དེ་རྣམས་གང་འཕེར་གནང་དགོས། ཁོང་གིས་མུ་མཐུད་དུ་གསུངས་དོན།

ད་ལྟའི་བར་ཨ་མི་རི་ཀའི་རོགས་ཚོགས་ཀྱིས་མཐུན་འགྱུར་གནང་བའི་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག། སྤྱི་ཚོགས་བདེ་དོན་བཅས་ཀྱི་ཐོག་ལ་ཕན་ཐོགས་ཆེན་པོ་བྱུང་བསྡད་ཡོད་པ་དང། ལྷག་པར་དུ་དགོན་སྡེ་ཁག་གི་ནང་དུ་རོགས་ཚོགས་ཀྱི་ཐོག་ནས་མཐུན་འགྱུར་གནང་བ་རྣམས་ཀྱིས་ཧ་ཅང་གི་ཕན་ཐོགས་ཆེན་པོ་བྱུང་བསྡད་ཡོད་པའི་སྐོར་དང། དེ་བཞིན་ཨ་མི་རི་ཀའི་རོགས་ཚོགས་དང། ཨ་རིའི་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང། ཨ་རིའི་རྒྱལ་ཡོངས་དམངས་གཙོ་ཁྱབ་སྤེལ་ལྟེ་གནས་ཁང་བཅས་ཀྱིས་བོད་ཀྱི་ཆབ་སྲིད་ཀྱི་འཐབ་རྩོད་དང། བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་ལ་ཕན་ཐོགས་ཆེན་པོ་གནང་ཡོད་པའི་སྐོར་གསུངས་པ་རེད། དཔལ་ལྡན་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་ཨ་མེ་རི་ཀའི་རོགས་ཚོགས་ནི་བོད་མིའི་སྒྲིག་འཛུགས་ལ་མཐུན་འགྱུར་གནང་མཁན་རོགས་ཚོགས་རྙིང་གྲས་ཤིག་ཡིན་པ་དང། རོགས་ཚོགས་འདི་བརྒྱུད་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་ཕན་ཐོགས་ཆེན་པོ་བྱུང་བསྡད་ཡོད་པའི་སྐོར་དང། དགོས་མཁོར་གཞིགས་པའི་བོད་མིའི་སྒྲིག་འཛུགས་ཀྱི་སྔོན་རྩིས་གཏན་འབེབས་གནང་ཕྱོགས་སྐོར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ས་བགོས་ཕྱོགས་བསྐྱོད་དང་ས་འཐུས་ཟབ་སྦྱོང། རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་བཅས་ཀྱི་ལས་འཆར་ཁག་ངོ་སྤྲོད་གནང་བའི་རྗེས་སུ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་མ་འོངས་པའི་ལས་འཆར་ལ་ཕན་ཚུན་བཀའ་བསྡུར་ལྷུག་པོ་གནང་ཡོད་པའི་སྐོར་འཁོད་ཡོད་པ་རེད་ལགས། མི་རིང་བར་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་སྐབས་སུ་བོད་མི་དང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་རིགས་ཆོས་ཞུ་བ་རྣམས་ཀྱིས་ཕྱག་འཁྱེར་བཟོ་དགོས་པར་དྲ་རྒྱའི་ནང་དེབ་སྐྱེལ་བྱེད་ཆོག་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ནས་རིང་མིན་གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་གི་ཆོས་ཞུ་བ་ཚོ་གི་ཕྱག་འཁྱེར་བཞེས་ཕྱོགས་ཀྱི་ཐད་དུ་བོད་རིགས་དང་ཧི་མ་ལ་ཡའི་ཆོས་ཞུ་བ་ཚོས་ཕྱག་འཁྱེར་བཟོ་མི་དགོས་པར་དྲ་རྒྱའི་ནང་དེབ་སྐྱེལ་བཟོ་ཆོག་པ་གི་གསལ་བསྒྲགས་སྤེལ་ཡོད་ཀི། བོད་མིའི་དབུ་ཁྲིད་གོང་ས་མཆོག་ནས་གནས་མཆོག་རྡོ་རྗེ་གདན་དུ་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཉིས་པ་གི་ཟླ་མཇུག་ནས་བཟུང་གསུང་ཆོས་བཀའ་དྲིན་སྩལ་གཏན་འཁེལ་ཡོད་པ་བཞིན། གྲྭ་བཙུན་དང་རང་ལོར་བདུན་ཅུ་ཡན་གི་བགྲེས་སོང་དང་དབང་བོ་སྐྱོན་ཅན། རྒྱ་གར་བ་དང་ཕྱི་རྒྱལ་བ་བཅས་ལ་གསུང་ཆོས་ཕྱག་འཁྱེར་འབུལ་རྒྱུ་ཡིན་པ་དང། བོད་རིགས་དང་ཧི་མ་ལ་ཡའི་ཆོས་ཞུ་བ་རྣམས་ཀྱིས་ཕྱག་འཁྱེར་བཟོ་དགོས་པ་མེད་པར། གསུང་ཆོས་ཕྱག་འཁྱེར་བཞེས་བདེ་བ་གི་སླད་དུ་དྲ་རྒྱ Dalai Lama teaching dot com ཟེར་བ། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཅིག་པ་གི་ཚེས་པ་བཅོ་ལྔ་གི་ཉི་མ་ནས་སྒོ་ཕྱེས་ཡོད་པ་དེ་ལ་ཐུགས་སྣང་ཡོང་དགོས་བ་དང། སོ་སོའི་ངོ་སྤྲོད་ཡིག་ཆ Passport དང Aadhar Card Voters Card དང Green Card དེ་ཨུར་སི་ཅེས་གང་རུང་མཉམ་ཁྱེར་གནང་སྟེ། རྡོ་རྗེ་གདན་གྱི་གསུང་ཆོས་ཐོ་འགོད་ཁང་དུ་ངོ་བཅར་གྱིས་ཕྱག་འཁྱེར་བཞེས་དགོས་པ་སོགས་ཀྱི་གསལ་བསྒྲགས་ཟིག་སྤྱི་ཚེས་ཉི་ཤུ་གི་ཉི་མ་བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ནས་སྤེལ་ཡོད་ཅིང། བདེ་སྲུང་ལས་ཁུངས་ཀྱི་འབྲེལ་ཡོད་ལས་བྱེད་ཚེ་རིང་དར་རྒྱས་ལགས་ནས། བོད་རིགས་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་ལོ་བདུན་ཅུ་ཡར་འདབས་དང་དབང་བོ་སྐྱོན་ཅན་སོགས་ལ། སྡོད་ས་དམིགས་བསལ་བཀོད་སྒྲིག་ཕུལ་ཡོད་པས། ལུས་བཤེར་མ་གཏོགས་གསུང་ཆོས་ཕྱག་འཁྱེར་བཟོ་བར་མི་དགོས་པ་གི་སྐོར་འགྲེལ་བརྗོད་གནང་གི་འདུག། ད་ལྟ་མི་མང་བཟོ་དགོས་མ་རེད་ལན་ད་ལ་ཡོད་མ་རེད་མི་མང་ད་ལྟ་ལོ་བདུན་ཅུ་མན་འདབ་མི་མང་དང་ཧི་མ་ལ་ཡ་རི་རྒྱུད་དེ་ལོ་བདུན་ཅུ་མན་འདབ་ཨ་མ་བཟོས་ན་འགྲིག་གི་རེད་ཁ་ན་ན་ཁོ་རང་ཚོ་སྡོད་ས་ཕུལ་སྡོད་ས་ཕུལ་རྒྱུ་བྱོས་རོགས་ང་ཚོ་གི་ད་ལྟ་ཕྱེད་ཀ་མན་འདབ་དེ་ཁོ་ཚོ་ཕུལ་རྒྱུ་དེ་དུས་རྒྱུན་དེ་ནམ་རྒྱུན་ནི་ད་ད་ད་བོ་ད་རང་རེད་མི་མང་ལུས་བཤེར་བཏང་དགོས་རེད་དེ་ནས་གསུང་ཆོས pass བཟོ་དགོས་མ་རེད་ད་ལོ་བདུན་ཅུ་ད་དགེ་དེ་དགེ་སྐྱོང་བྱས་ཨ་ནི་ད་ད་དབང་པོ་སྐྱོན་ཅན་ཡིན་ན་ཨ་དེ་ལ་ཡང་ང་ཚོ་སྡོད་ས་དམིགས་བསལ་ཕུལ་དགོས་རེད་དེ་ཚོ་ཡང་གར་བཟོ་དགོས་རེད་ཨོ་དེ་ཅིག་ཞུ་ཡ་ཡིན།
ཡང་གལ་ཏེ་ཆོས་ཞུ་བ་སུ་ཞིག་ནས་དེ་སྔའི་གསུང་ཆོས་ཕྱག་འཁྱེར་ཞུས་ཡོད་ཚེ། དེ་སྔ་གི་གསུང་ཆོས་ཕྱག་འཁྱེར་ཨང་རྟགས་ཀྱི་ཐོག་གི་དོ་བདག་ངོ་བཅར་གྱིས་གསུང་ཆོས་ཕྱག་འཁྱེར་གསར་པ་བཞེས་ཆོག་པ་དང་དྲྭ་རྒྱ་བེད་སྤྱོད་གཏོང་མི་ཤེས་མཁན་གྱི་རིགས་ནས་རྡོར་གདན་ཐོ་འགོད་ཁང་དུ་ངོ་བཅར་གྱིས་དེ་སྔ་བཞིན་གསུང་ཆོས་ཕྱག་འཁྱེར་བཞེས་འཐུས་ཆོག་པ་བཅས་ཀྱང་གསལ་བསྒྲགས་སུ་འཁོད་ཡོད་པ་དང། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་དགུ་ནས་སུམ་ཅུ་གཉིས་ལ་གནས་མཆོག་རྡོ་རྗེ་གདན་གི་དུས་འཁོར་དབང་ཆེན་གྱི་གསུང་ཆོས་ར་བར་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་བཀའ་ཁྲིད་གནང་རྒྱུ་དང། སྤྱི་ཚེས་སོ་གཅིག་གི་ཉི་མ་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བསྩལ་རྒྱུ། སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་འགོར་ཟླ་བ་དང་པོའི་ཚེས་པ་གཅིག་གི་ཉི་མ་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་གནང་རྒྱུ་སོགས་བཀོད་སྒྲིག་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཁེ་ན་ཌའི་ཁྲོ་རོན་ཁྲོ་གཙུག་ལག་སློབ་ཆེན་གྱི་འབུམ་རམས་པ་རྒྱལ་ལོ་ལགས་དང། བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་བཅས་ཀྱིས་ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱིས་བཀོད་སྒྲིག་བྱས་པའི་ཉན་ཞིབ་ཚོགས་འདུའི་ཐོག་ཏུ་བོད་དང་འབྲེལ་བའི་གནད་དོན་ཁག་གི་ཐོག་གསུང་བཤད་གནང་ཡོད་པའི་སྐོར་རྡོ་རྗེ་མཚོས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང།
ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ཉིན་ཁེ་ན་ཌའི་ཕྱི་སྲིད་ལྷན་ཁང་གིས་བཀོད་སྒྲིག་བྱས་ཏེ། རྒྱལ་ས་ཨོ་ཊ་ཝ་རུ་རྒྱ་ནག་མངའ་ཁོངས་ཀྱི་བོད་དང་ཡུ་གུར་མི་རིགས། སོག་པོ་སོགས་གཉོམ་ཆུང་གི་མི་རིགས་དག་གི་ཐོག་རྒྱ་ནག་གཞུང་གིས་གནོན་ཤུགས་སྤྲོད་བཞིན་པའི་གནད་དོན་དང་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་རྩ་མེད་རྡོག་རོལ་གཏོང་བཞིན་པའི་གནད་དོན་སོགས་ལས་གཞན་ད་དུང་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ཏེ་གོང་ཞུས་མི་རིགས་དེ་དག་དང་རྒྱ་ནག་གི་དམངས་གཙོ་དོན་གཉེར་བ་བཅས་ཀྱི་ཐོག་རྒྱ་ནག་གཞུང་གིས་འཇིགས་སྐུལ་སོགས་ཤུགས་རྐྱེན་སྤྲོད་བཞིན་པའི་གནད་དོན་སོགས་ཀྱི་ཐོག་ཉན་ཞིབ་ཚོགས་འདུ་ཞིག་བསྡུས་ཡོད་པ་དང། ཁེ་ན་ཌའི་ཁྲོ་རོན་ཁྲོ་གཙུག་ལག་སློབ་ཆེན་གྱི་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་ཉན་ཞིབ་ཚོགས་འདུ་དེ་ནི་གཙོ་བོ་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་གནད་དོན་སོགས་ཡིན་ཞིང་ཚོགས་འདུའི་སྐབས་ཚན་ཆུང་ཁག་བརྒྱད་ཀྱི་ཐོག་འབྲེལ་ཡོད་གནད་དོན་ཁག་གི་སྐོར་ལ་ཉན་ཞིབ་གནང་ཡོད་པའི་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཁོང་ལ་བཅར་འདྲི་ཞུས་སྐབས་གསུངས་སོང། ཁེ་ན་ཌའི་ཕྱི་འབྲེལ་ལས་ཁུངས་ནས་རྒྱ་ནག་གི་གནོན་ཤུགས་འོག་ན་ཡོད་རྒྱུ་གི་མི་རིགས་གཉོམ་ཆུང་འགའ་ཤས་ཀྱི་ཡང་དཀའ་ངལ་འཕྲད་ཀྱི་ཡོད་རྒྱུ་དེ་གི་ཉམས་ཞིབ་ཚོགས་འདུའི་ཐོག་དེའི་ནང་གི་བརྗོད་གཞི་གཙོ་བོ་དེ་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་གི་གནད་དོན་རེད། དེའི་ནང་ལོགས་ནས་ཚན་ཆུང་ཁ་ཤས་བཙུགས་བཞག་འདུག་ཚན་ཆུང་གི་ནང་ནས་གཅིག་གི་ང་ཚོའི་དེ་བཅའ་སྡོད་སློབ་གྲྭ་གི་སྐོར་རེད་གཅིག་གི་རྒྱལ་མཚམས་བརྒལ་བའི་འཇིགས་སྐུལ་དྲག་གནོན་ཆེན་པོ་དེ་གི་སྡེ་ཚན་ཞིག་རེད། དེ་བཞིན་དུ་དེ་ལྟར་ཧོང་ཀོང་དང་ཝི་གུར་དང་ང་ཚོའི་བོད་པ་དེ་གའི་ཚན་ཆུང་རེ་རེ་རེ་རེ་བཀར་བཞིན་འདུག། དགེ་རྒན་ཆེན་མོ་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་བོད་ནང་དུ་རྒྱ་ནག་གཞུང་གིས་བཙན་དབང་གིས་བོད་ཕྲུག་ལོ་ན་བཞི་ནས་བཅོ་བརྒྱད་བར་གྱི་བོད་ཕྲུག་བརྒྱ་ཆ་གི་བརྒྱད་ཅུ་ཙམ་བཅའ་སྡོད་སློབ་གྲྭར་བཅུག་སྟེ་བོད་མི་རིགས་རྒྱ་སྒྱུར་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་བ་དང་བཅས། ཁེ་ན་ཌ་རྒྱལ་ཁབ་ཀྱིས་འདས་པའི་ལོ་རྒྱུས་ཁྲོད་བཀག་སྡོམ་བྱས་ཟིན་པའི་སྲིད་བྱུས་དེ་ད་ལྟ་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་ཡོད་སྟབས་ཁེ་ན་ཌ་གཞུང་གིས་ངེས་པར་དུ་རྒྱ་ནག་གཞུང་གི་སྲིད་བྱུས་དེ་རིགས་འགོག་ཐབས་བྱེད་དགོས་ཞེས་འབོད་སྐུལ་གནང་བར་ཚོགས་ཞུགས་པ་རྣམས་ཀྱིས་དང་ལེན་དང་དོ་སྣང་ཤུགས་ཆེར་གནང་ཡོད་པའི་སྐོར་མུ་མཐུད་མཚམས་སྦྱོར་གནང་སོང།

བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཁ་ན་ཌ་གཞུང་གིས་བོད་ནང་རྒྱ་ནག་གཞུང་གིས་བོད་རིགས་རྒྱ་སྒྱུར་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་པའི་གནད་དོན་དང། དེ་བཞིན་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བའི་ཐོག་ནས་དྲག་སྤྱོད་སྤེལ་བཞིན་པའི་གནད་དོན་ཐད་རྒྱ་ནག་གཞུང་གི་ཐོག་གནོན་ཤུགས་སྤྲོད་དགོས་པའི་དགོས་འདུན་བཏོན་ཡོད་པ་དང། འཆི་མེད་ལྷ་མོ་ལགས་ཀྱིས་ཉེ་ཆར་ཨ་རིའི San Francisco རུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ལ་ངོ་རྒོལ་གྱི་ལས་འགུལ་སྤེལ་སྐབས་རྒྱ་ནག་གཞུང་ལ་རྒྱབ་སྐྱོར་བྱེད་མཁན་ཚོས་དམ་བུ་ཞིག་གིས་གཞུས་ཏེ། ཁོ་མོའི་མ་ནེ་གི་ཐོག་འཁེལ་ནས་རྨས་སྐྱོན་ཕོག་ཡོད་པ་ལུང་འདྲེན་དང་བཅས་རྒྱ་ནག་གཞུང་གི་སྲིད་དབང་སྒེར་གཅོད་ཀྱི་ལམ་ལུགས་ཀྱིས་རྒྱལ་མཚམས་བརྒལ་ཏེ་ཕྱི་རྒྱལ་ཡུལ་གྲུའི་ནང་ཤུགས་རྐྱེན་སྤྲོད་བཞིན་པའི་གནས་སྟངས་ཐེར་འདོན་བྱས་ཡོད་འདུག་ཉེ་སྔོན་སན་ཧྥི་རན་སེ་སི་ཀོ་རུ་ཞི་ཅིན་ཕིན་ལ་རྒྱབ་སྐྱོར་གྱི་རྣམ་འགྱུར་སྟོན་མཁན་རྒྱ་རིགས་མི་ཉུང་བ་ཞིག་ཡོད་པ་དང་ངོ་རྒོལ་བ་དང་རྒྱབ་སྐྱོར་བའི་བར་གདོང་ཐུག་གི་དོན་རྐྱེན་ཡང་འགའ་ཤས་བྱུང་འདུག་ལ། རྒྱ་ནག་གཞུང་ལ་རྒྱབ་སྐྱོར་བྱེད་མཁན་དེ་དག་ནི་ས་གནས་སོ་སོའི་རྒྱ་ནག་གཞུང་ཚབ་ཁང་དང་གཞུང་ཚབ་ཡན་ལག་ལས་ཁང་དག་གིས་བཀོད་སྒྲིག་བྱས་ཏེ། མི་རེར་ཨ་སྒོར་ཉིས་བརྒྱ་ནས་བཞི་བརྒྱ་བར་གྱི་གླ་ཆ་སྤྲད་དེ་གླས་པ་ཡིན་སྐོར་རྒྱ་རིགས་ཤིག་གིས་འགྲེལ་བརྗོད་བྱས་འདུག།

རོའེ་ཀྲར་གསར་འགྱུར་ལས་ཁུངས་ཀྱིས་ཕྱི་ཚེས་ཉེར་གཅིག་ཉིན་གནས་ཚུལ་སྤེལ་དོན། ཧྥི་ལི་པིན་གྱི་འབྲེལ་ཡོད་དཔོན་རིགས་ཀྱིས་ཧྥི་ལི་པིན་དང་ཨ་མི་རི་ཀའི་དམག་དཔུང་གིས་ཐའེ་ཝན་མཚོ་ཁུལ་གྱི་ཉེ་འགྲམ་དུ་མཉམ་འབྲེལ་སྐོར་སྐྱོད་ཀྱི་དམག་སྦྱོང་བྱེད་ཀྱི་ཡོད་ལ། དམག་སྦྱོང་དེས་རྒྱ་ནག་དང་ཛ་དྲག་གི་འབྲེལ་བ་དེ་ཤུགས་ཆེ་རུ་འགྲོ་སྲིད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ལོ་འདིར་ཧྥི་ལི་པིན་གྱི་མངའ་ཁུལ་དུ་ཨ་རིའི་དམག་གི་རྟེན་གཞི་ལྡབ་གཅིག་གིས་ཇེ་མང་དུ་སོང་ཡོད་ལ། དེ་ལས་རྟེན་གཞི་ཁ་ཤས་ཐའེ་ཝན་ལ་ཁ་ཕྱོགས་ཡོད་པ་དང། ལོ་འདིའི་ཟླ་བ་བཞི་པའི་ནང་དུ་དམག་སྦྱོང་བྱས་པ་དེ་ནི། ལོ་རྒྱུས་སུ་མཉམ་འབྲེལ་གྱི་དམག་སྦྱོང་ཆེ་ཤོས་དེ་ཆགས་ཡོད་པ་སོགས་མཐུན་ཕྱོགས་རྒྱལ་ཁབ་ཁག་གི་བདེ་འཇགས་ཀྱི་ལས་དོན་དེ་གློ་བུར་དུ་ཤུགས་ཆེ་རུ་སོང་ཡོད་པའི་སྐོར་འཁོད་ཡོད་པ་རེད། ཧྥི་ལི་ཕིན་གྱི་སྲིད་འཛིན་མཱ་ཁོ་སི་ལགས་ཀྱིས་གཟའ་འཁོར་འདིར་ཧྥི་ལི་ཕིན་དང་ཨ་རི་གཉིས་ཀྱི་མཁའ་མཚོ་ཟུང་གི་སྐོར་སྐྱོད་དམག་སྦྱོང་དེ་ནི་རྒྱལ་ཁབ་ཕྱོགས་གཉིས་ཀྱི་ཕན་ཚུན་སྟངས་འཛིན་རང་བཞིན་གྱི་བྱ་ཐབས་གལ་ཆེན་ཞིག་ཡིན་ཞེས་དང། དམག་སྦྱོང་དེས་འབྱུང་འགྱུར་ང་ཚོའི་མི་དམངས་ལ་བདེ་འཇགས་དང་བརྟན་ལྷིང་གི་ཁོར་ཡུག་ཅིག་བསྐྲུན་ཐུབ་པའི་ཡིད་ཆེས་ཡོད་ཅེས་གསུངས་ཡོད་པ་རེད། བལ་གཞུང་གིས TikTok ཞེས་པའི་བརྙན་ཐུང་སྒྲིག་སྦྱོར་གྱི་མཉེན་ཆས་དེ་བལ་ཡུལ་རྒྱལ་ཡོངས་སུ་བཀག་སྡོམ་བྱ་རྒྱུའི་ཐག་གཅོད་དེ་གནས་སྐབས་རིང་ཕྱིར་འཐེན་བྱ་དགོས་ལུགས། ཆེས་མཐོའི་ཁྲིམས་ཁང་ལ་ཞུ་གཏུགས་ཀྱི་ཁ་མཆུ་ཁག་བཅུ་གསུམ་ཙམ་ཞུས་ཡོད་ཀྱང། བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་ནས་དེར་ངོས་ལེན་བྱས་མེད་པ་དང་ཆབས་ཅིག་བལ་ཡུལ་གཞུང་གིས TikTok མཉེན་ཆས་བཀག་སྡོམ་གྱི་ཐག་གཅོད་ལ་ཇི་ལྟར་བྱས་པའི་བརྒྱུད་རིམ་ལ་གསལ་བཤད་བྱེད་དགོས་པའི་སྐོར་བརྗོད་ཡོད་པ་རེད། བདུན་ཕྲག་སྔོན་མར་བལ་ཡུལ་གཞུང་གིས་རྒྱ་ནག་གི་ཡིག་འཛུགས་གློག་ཡོད་པའི TikTok ཞེས་པའི་བརྙན་ཐུང་མཉེན་ཆས་དེས་སྤྱི་ཚོགས་འཆམ་མཐུན་ལ་གནོད་སྐྱོན་ཡོད་པའི་དབང་གིས། མཉེན་ཆས་དེ་བལ་ཡུལ་རྒྱལ་ཡོངས་སུ་བེད་སྤྱོད་བྱ་རྒྱུ་བཀག་སྡོམ་བྱ་དགོས་པའི་བཀའ་ཁྱབ་ཞིག་བཏང་ཡོད་པ་རེད། བཀའ་ཁྱབ་དེ་བཏང་བའི་རྗེས་སུ། བལ་ཡུལ་ནང་གི་ཚོགས་སྡེ་ཁག་ཅིག་གིས། བལ་ཡུལ་གཞུང་གིས TikTok ཞེས་པའི་མཉེན་ཆས་དེ་བཀག་སྡོམ་བྱས་པ་དེ་ནི། མི་མང་གི་སྨྲ་བརྗོད་རང་དབང་ལ་གཏོར་བརླག་བྱས་པ་ཞིག་ཏུ་མ་ཟད། རྒྱལ་ཁབ་ཀྱི་རྩ་ཁྲིམས་དང་འགལ་འཛོལ་ཡིན་འདུག་ཅེས་རྒྱུ་མཚན་འོག་བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་ནས་གཞུང་གི་ཐག་གཅོད་དེ་གནས་སྐབས་རིང་ཕྱིར་འཐེན་ཡོང་བའི་ཁྲིམས་གཏུགས་བྱས་ཡོད་པ་རེད། དེ་རིང་རྒྱ་གར་གྱི ANI ཞེས་པའི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བར་གཞིགས་ན། བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་གི་ངོས་ནས TikTok ཞེས་པའི་བརྙན་ཐུང་མཉེན་ཆས་དེ་བཀག་སྡོམ་བྱ་རྒྱུའི་བཀའ་མངགས་ཕྱིར་འཐེན་དགོས་པའི་ཁྲིམས་གཏུགས་ལ་ངོས་ལེན་བྱས་མེད་པ་དང་མཉམ་དུ། བལ་ཡུལ་གཞུང་ཕྱོགས་ནས་གནས་ཚུལ་དེར་གསལ་བཤད་བྱ་དགོས་པའི་སྐོར་གསུངས་ཡོད་པ་རེད། དེ་རིང་གི་བསམ་བློའི་དཔྱད་གཞི་ཞེས་པའི་ལེ་ཚན་ནང་དུ། ཉེ་ཆར་རྒྱ་དམར་གྱི་སྲིད་དབང་སྒེར་གཅོད་པ། ཞི་ཅིན་ཕིང་གིས་ཨ་རི་ནས་གཏམ་བཤད་བྱས་པའི་ནང་གི་གནད་དོན་ཁག་ཅིག་ལ། སྲིད་ཁྲིམས་ཉམས་ཞིབ་པ་བཀའ་བཙུན་བླ་མ་སྐྱབས་ཀྱིས་དཔྱད་བརྗོད་སྤེལ་བ་ཞིག་ལ་གསན་རོགས་གནང། ཐོག་མར་འདི་ནས་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་གི་ནང། ཟླ་བ་འདིའི་ཚེས་བཅོ་ལྔ་གི་ཉིན་མ་རྒྱ་ནག་གི་སྲིད་དབང་སྒེར་གཅོད་པ་ཞི་ཅིན་ཕིང་གིས་སན་ཧྥི་རན་སི་སི་ཀོ་ནས་ཁེ་ལས་བ་དང་མཉམ་དུ་ཟ་མ་མ་ཟོས་གོང་ང་གཏམ་བཤད་ཡས་ནོ། དེའི་ནང་གི་སྐད་ཆ་ཁ་ཤས་ལ་དཔྱད་པ་ཅིག་བཏང་ན་བསམ་གི། ད་སྤྱིར་བཏང་གི་རྒྱ་ནག་གི་མགོ་ཁྲིད་ཅིག་གི་སྐད་ཆ་བཤད་གོ་ནོ་དེ་ཡིན་ན་ཆ་འཇོག་མེད་ནོ་ར། སྐད་ཆ་བཤད་གོ་རེ་དེ་ཚོ་གི་རྒྱབ་ལྗོངས་ན་གི་གི་གཡོ་སྒྱུ་ཟིག་ར། ཡང་ན་དེའི་ལྡོག་ཕྱོགས་ཀྱི་ལས་ཀ་ཟིག་ལས་རྒྱུ་ཡོད་ནོ་ད་རྒྱ་ནག་དམར་ཤོག་ཚོགས་པ་བཙུགས་ཡས་ད་ལོ་བདུན་ཅུ་ལྷག་འགོར་ནོ་གི་རིང་ང་ཧ་ཅང་གི་གསལ་བོ་རེད་དེ་ཆི་གིས་ཤེས་གི་ཟེར་བཏང་ན་ད་སྔོན་མ་ཡིན་ན་གོ་མིན་ཏང་ར་གུང་ཁྲན་ཏང་གཉིས་ཀྱི་བར་ནས་ཡང་སྐད་ཆ་མང་ང་བཤད་ནི་རེད་སྐད་ཆ་བཤད་གི་བཤད་གི་ར་གུང་ཁྲན་ཏང་གི་ཡིན་ན་རྒྱབ་ལོགས་ནས་ལྡོག་ཕྱོགས་ཀྱི་ལས་ཀ་འདྲ་མི་འདྲ་ལས་ཡོད་རེད། དེས་མི་ཚད་གི་ཡིན་ན་ད་ཅིག་ང་ཚོ་བོད་དང་སོག་པོ་ཡུ་གུར་ལ་སོགས་པ་གི་ས་ཆ་བཙན་འཛུལ་སྐོར་ཐ་ཙོ་ར། སྐད་ཆ་སྙན་པོ་བཤད་གི་བཤད་གི་བཤད་གི་ད་ང་ཚོ་བོད་ལ་གཏམ་དཔེ་ཅིག་ཡོད་ནོ་ནང་བཞིན་གི་ཁ་ཡི་ཧ་སྐྱིད་ནི་མགོ་ཨོ་བ་དུས་བཏང་ཟིག་ཟེར་བ་ནང་བཞིན་གི་གང་ལྟར་ཀྱང་རྒྱལ་ཁབ་འདི་ཚོ་ཚང་མ་ར་གཡོ་སྒྱུ་གི་སྒོ་ནས་རྒྱ་ནག་གི་མངའ་དབང་བཅུག་བཏང་ནི་རེད། དེ་ཡང་ཁྱོད་ཀྱིས་ཆི་ཟེར་གོ་གི་ཟེར་ན་ད་ད་ལྟ་བར་དུ་རྒྱ་ནག་གི་ཡིན་ན་ད་ཁྱིམ་མཚེས་ཀྱི་རྒྱལ་ཁབ་འཇར་པན་ཡིན་ན་འགྲིག་གི་རྒྱ་གར་ཡིན་ན་འགྲིག་གི་དེའི་འཕྲོ་ཡིན་ན་ད་ཐའེ་ཝན་ལ་སོགས་པའི་ད་རྒྱ་ནག་གི་མཐའ་སྐོར་ན་ཡོད་ནོ་གི་རྒྱལ་ཁབ་མང་ང་གི་མཉམ་དུ་སྐད་ཆ་བཤད་གོ་རེད་སྐད་ཆ་སྙན་པོ་བཤད་གོ་རེད་ནམ་ཡིན་ན་ཞི་བདེ་ལྷིང་འཇགས་འཆམ་མཐུན་ཟེར་ནས་བཤད་གོ་ནི་རེད་ར་སྐད་ཆ་དེ་བཤད་བཏང་ནི་འཕྲོ་ནའང་ལྐོག་ལྐོག་སུད་སུད་གི་ད་ལས་རྒྱུ་མང་ང་ཟིག་ཡོད་ནོ་ད་ཧ་ཅང་གི་གསལ་བོ་ཆགས་ཡོད་ནི་རེད་དེའི་རྒྱུ་མཚན་གི་དང། ལོ་རྒྱུས་ཀྱི་རྒྱབ་ལྗོངས་མང་ང་ཟིག་ལ་བལྟས་ཡོང་ན་རྒྱ་ནག་གི་མགོ་ཁྲིད་ད་མའོ་ཙེ་ཏུང་ནས་ད་ལྟ་བར་དུ་ཞི་ཅིན་ཕིང་གི་བར་གྱི་མགོ་ཁྲིད་ཚང་མ་གི་གཏམ་བཤད་ལ་ཞིབ་འཇུག་བྱས་ཡོང་ན་གཏམ་བཤད་གི་ནང་ན་རྫུན་དང་གཡོ་སྒྱུ་ར་བདེན་པ་མ་ཡིན་པའི་གནས་སྟངས་ར་དེ་མོ་ཡོད་ནོ་མ་གཏོགས་གི་རྒྱ་ནག་གི་དམར་ཤོག་ཚོགས་པ་གི་ལོ་རྒྱུས་གི་སྟེང་ནས་ཡིན་ན་གནས་ཚུལ་ངོ་མ་ཅིག་མི་བཤད་ནོ་ད་ཧ་ཅང་གི་གསལ་བོ་རེད་དེ་ར་དེ་མཚུངས་གི་ད་ཐེངས་གི་ཚེས་བཅོ་ལྔ་གི་ཉིན་མ་རྒྱ་ནག་གི་སྒེར་གཅོད་པ་ཞི་ཅིན་ཕིང་གི་ཡིན་ན།

ད་ཕན་ཆད་ནས་རྒྱ་ནག་གི་དམར་ཤོག་ཚོགས་པ་བཙུགས་ནས་ལོ་བདུན་ཅུ་གི་རིང་རྒྱལ་ཁབ་གཞན་གྱི་ས་ཆ་བཙན་འཛུལ་བྱས་ནས་ས་ཆ་ཚུན་གང་ར་སར་བླངས་མ་མྱོང་ཟེར་ནས་ད་དེ་མོ་གི་ཁུ་གི་སྐད་ཆ་བཤད་ཡོད་གི་ད་དེ་དང་དེ་འདྲ་བ་གི་སྐད་ཆ་བཤད་ནོ་གི་ནང་ན་བཤད་པ་བཏང་རྒྱུ་ཧ་ཅང་གི་མང་ཡོད་གི་ར་ད་དུས་ཚོད་གི་དབང་གི་དེ་རིང་ཡིན་ན་འདི་ནས་སྐད་ཆ་འདི་ཆོ་གསུམ་པོ་ཡིན་ན་ད་རགས་རིམ་ཙམ་གི་ཡིན་ན་བཤད་རྒྱུ་ཙིག་ཡིན་ན་བསམ་གི། ད་གོང་ནས་བཤད་ནོ་དེའི་ནང་གི་དང་བོ་བོ་ཨ་རི་དང་རྒྱ་ནག་གི་སྲིད་བྱུས་གི་ལམ་ཕྱོགས་དེ་མི་མང་གི་འདོད་པ་ལྟར་ཨ་གཏན་འཁེལ་བ་ཟེར་ནས་བཤད་གོ་ནོ་དེ་རེད་དེ་ལྟ་ན་ད་དངོས་གནས་དྲང་གནས་ཨ་མི་རི་ཀ་ལྟ་བུ་མཚོན་པ་ཡིན་ན་ཨ་མི་རི་ཀ་གི་སྲིད་བྱུས་གི་ལམ་ཕྱོགས་ར་རྒྱལ་ཁབ་གི་ཁ་ཕྱོགས་དེ་ཚང་མ་མི་མང་གི་རེ་བ་དང་མི་མང་གི་མངོན་འདོད་ལྟར་ཨ་གཏན་འཁེལ་གོ་ནོ་ཧ་ཅང་གི་གསལ་བོ་རེད། དེ་གསལ་བོ་ཡིན་ནོ་གི་རྒྱུ་མཚན་ཅི་ཟིག་རེ་ཟེར་ན་གྲོས་ཚོགས་གོང་འོག་གི་འཐུས་མི་ཡིན་ན་ཆོག་གི་མངའ་སྡེ་གི་བློན་ཆེན་ཡིན་ན་ཆོག་གི་དེ་འཕྲོ་སྲིད་འཛིན་གཙོ་གཞོན་གང་ཡིན་ན་ཨ་རི་གི་སྲིད་སྟེགས་གི་སྟེང་ལ་ཡོད་ནོ་གི་ཁར་སྒོ་ཁའི་སྒོ་གི་མྱི་ཚང་མ་ཅི་རེ་ཟེར་ན་ས་གནས་མི་མང་གི་འོས་ཤོག་རེ་རེ་རེ་རེ་བརྒྱུད་ལས་བསྡད་བཏང་ངས་འདེམས་གི་ཡོད་རེད། འདེམས་བཏང་ནོ་མྱི་དེ་རིགས་གིས་ཅི་རེ་ཟེར་ན་ད་རྩ་ཁྲིམས་དང་འབྲེལ་ཡོད་ཀྱི་ཁྲིམས་དང་སྒྲིག་གཞི་ར་ལྷག་པར་དུ་མི་དམངས་ཀྱི་མངོན་འདོད་དང་བསྟུན་ནས་བསྡད་བཏང་ངས་རྒྱལ་ཁབ་ཀྱི་སྲིད་ཇུས་དང་ལམ་ཕྱོགས་དེ་དག་དེ་གཏན་ན་ཕབ་གོ་ནི་རེད་ད་དེ་དག་དེ་ཧ་ཅང་གི་གསལ་བོ་རེད་འཛམ་གླིང་གི་ཡིན་ན་ཡོངས་གྲགས་ཀྱི་ཁས་ལེན་གོ་ནི་རེད་ཁས་ལེན་གོ་ནི་མི་ཚད་ཡིན་ན་གཏན་ན་འཁེལ་བཏང་ནོ་དེ་དག་དེ་ཡིན་ན་ཨ་རི་གི་ཡིན་ན་གཞུང་གི་ལས་བྱེད་ཡིན་ན་འགྲིག་གི་མི་དམངས་ཡིན་ན་འགྲིག་གི་མཐོ་དམན་བར་གསུམ་ནས་ཡིན་ན་རྩ་ཁྲིམས་གཙོ་བོ་བྱས་ཁྲིམས་དང་སྒྲིག་གཞི་ཚང་མ་ལ་བརྩི་སྲུང་བྱེད་གོ་ནི་རེད། དེ་གཅིག་རེད། ད་ཞི་ཅིན་ཕིང་གི་རྒྱ་ནག་གི་སྲིད་ཇུས་དང་རྒྱ་ནག་གི་ལམ་ཕྱོགས་ར་དེ་ར་མི་མང་གི་འདོད་པ་ལྟར་ར་གཏན་འཁེལ་བ་ཡིན་ཟེར་བཏང་ན་ད་ངས་གོང་ནས་བཤད་ནོ་གི་ཨ་རི་གི་གནས་སྟངས་དེ་དང་རྦད་དེ་ལྡོག་ཕྱོགས་རེད། རྒྱ་ནག་དམར་ཤོག་ཚོགས་པ་གི་མེ་མདའ་དང་མཚོན་ཆ་གི་འོག་ནས་རྒྱ་ནག་གི་ས་ཆ་ཡོངས་རྫོགས་ལ་དབང་བསྒྱུར་ནི་མི་ཚད་ཡིན་ན་གུང་ཁྲན་ཏང་ཟེར་བ་ཅིག་བཙུགས་བསྡད་བཏང་ངས་ནམ་ཡིན་ན་ར་ཁ་ནས་མི་མང་ལ་ཞབས་འདེགས་ཞུ་བ་ཟེར་རྒྱུ་ཟིག་སྐད་དེ་དང་གི་དོན་གྱིས་ཡིན་ན་ད་དབང་ཆ་དང་ཁུ་གི་སྲིད་ཇུས་གི་ལམ་ཕྱོགས་ཚང་མ་ཡིན་ན་རྒྱ་ནག་དམར་ཤོག་ཚོགས་པ་དེའི་ནང་གི་རྒྱ་ནག་དམར་ཤོག་ཚོགས་པ་གི་གཙོ་འཛིན་ད་མའོ་ཙེ་ཏུང་ཡིན་ན་ཆོག་གི་ཁ་སང་དེ་རིང་གི་ཞི་ཅིན་ཕིང་ཡིན་ན་ཆོག་གི་འདི་གི་གང་འདོད་པ་ལྟར་གཏན་འཁེལ་གོ་ནོ་མ་གཏོགས་གི་མི་མང་གི་རེ་བ་དང་མངོན་འདོད་ལྟར་འགྲོ་མཁན་གི་མགོ་ཁྲིད་ཟིག་ཡིན་ན་མར་རྫོགས་གཏོང་གི་དཔེར་མཚོན་ཡིན་ན་མའོ་ཙེ་ཏུང་གི་སྐབས་ཐོག་ཡིན་ན་ལིའུ་ཧྲའོ་ཆི་ལ་སོགས་པའི་ད་མི་མང་གི་མངོན་འདོད་སྒྲུབ་མཁན་གི་མགོ་ཁྲིད་ཚང་མ་རྩ་རྫོགས་བྱས་ནི་རེད། ཁ་རྩང་དེ་རིང་ང་ད་ཞི་ཅིན་ཕིང་གི་ཁ་བརྡ་ཡིན་ན་མགོ་ཁྲིད་ཆེན་མོ་མང་ང་ཟིག་རྫོགས་བཏང་ཟིག་ལྷག་པར་དུ་མི་མང་གི་རེ་བ་བཅིང་ས་གི་མི་མང་གི་རེ་བལྟས་བཅའ་ས་གི་ད་ལི་ཁི་ཆང་ལྟ་བུ་ཡིན་ན་ར་རྒྱུ་རྐྱེན་གང་ཡང་མ་ཤེས་བའི་སྒོ་ནས་ཡིན་ན་ད་དགུང་ལོ་དེ་མོ་ཆུང་ཆུང་ཟིག་གི་དུས་ལ་ཡིན་ན་ད་གློ་བུར་དུ་དགོངས་པ་རྫོགས་སོང་ཟིག། འདི་ཚང་མ་ཡིན་ན་རྒྱུ་རྐྱེན་གང་ང་ཐུག་སོང་ཟིག་དེའི་འཕྲོ་ཡིན་ན་རྒྱ་ནག་གི་མགོ་ཁྲིད་ཟིག་ཡིན་དང་ན་མི་མང་གི་རང་དབང་གི་འོས་ཤོག་བླུགས་ཡོང་གོ་ནོ་ཟིག་རྩ་བ་ཉིད་ནས་མ་རེད་དེ་མིན་ནས་མི་ཚད་ཡིན་ན་རྒྱ་ནག་གི་རྩ་ཁྲིམས་གཙོ་བོ་བྱས་པའི་ཁྲིམས་དང་སྒྲིག་གཞི་ཚང་མ་ལ་རྒྱ་ནག་གི་བརྩི་སྲུང་རྩ་བ་ཉིད་ནས་མི་ཡེ་གི་ད་མི་ཡེ་ནས་མི་ཚད་ཡིན་ན་གུང་ཁྲན་ཏང་རང་གི་ཁེ་ཕན་དང་རང་གི་འདོད་པ་ལྟར་ར་འགྱོ་རྒྱུ་མ་གཏོགས་རྒྱ་ནག་མི་མང་དུང་ཕྱུར་བཅུ་བཞི་ཡོད་ཟེར་གོ་ནོ་མི་མང་དུང་ཕྱུར་བཅུ་བཞི་གི་རེ་བ་དང་མངོན་འདོད་ལྟར་རྩ་བ་ཉིད་ནས་འགྱོ་རྒྱུ་མེད་ནོ་རྒྱུ་མཚན་མང་ང་ཟིག་བཤད་ཀྱི་ཡོད་གི་ར་ད་དེ་མོ་རགས་རིམ་ཙམ་ཟིག་གི་ཡིན་ན་ད་ཤེས་ཐུབ་གི་དེ་གཅིག་རེད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བསམ་བློའི་དཔྱད་གཞིའི་ལེ་ཚན་དེ་ཡིན། མུ་མཐུད་ནས་དེ་རིང་གི་ལེ་ཚན་འདིར་གསན་རོགས་ཞུ། དེའི་འཕྲོ་ཡིན་ན་ཨ་རི་གི་ནང་ན་ཡིན་ན་རྒྱ་ནག་གི་སློབ་མ་སློབ་སྦྱོང་ཡེ་གོ་ནོ་ཆི་མོ་ཟིག་ད་རྒྱ་ནག་གི་ནང་ན་ཁ་རྩང་དེ་རིང་ཨ་རི་གི་མྱི་སོང་གི་སློབ་སྦྱོང་ཡེ་གོ་ནོ་ཆི་མོ་ཟིག་འདི་གི་ལག་གིས་ཅིག་བལྟས་ཡོང་ན་རྒྱ་ནག་གི་ཞི་ཅིན་ཕིང་གི་སྐད་ཆ་བཤད་དགོས་ནོ། ཨ་རི་གི་སློབ་མ་ཡིན་ན་ཆོག་གི་ད་མྱི་ཁྲི་ལྔ་ལྷག་ཟིག་རྒྱ་ནག་གི་སོང་སློབ་སྦྱོང་ཡེ་ན་འགྲིག་གི་ཟེར་གི་ནོ་སྐད་ཆ་འདི་ལག་ནས་ན་ཆི་ཟིག་ཤེས་ཐུབ་གི་ཟེར་ན་ཁི་གི་སྐད་ཆ་དང་ར་ང་ཁ་ནང་ན་བཤད་དགོས་ནོ་མིན་ན་བདེན་པ་མིན་ནོ་ཤེས་ཐུབ་གི་རྒྱུ་མཚན་ཆི་ཟིག་རེད་ཟེར་ན་ད་ཉེ་ཆར་ཡིན་ན་ཨ་རི་གི་ནང་གི་ཕྱི་སྲིད་ལས་ཁུངས་གི་ནང་ནས་རྒྱ་ནག་གི་སྲིད་བྱུས་གི་སྐོར་བློ་འདོན་པ་བདེན་ནོ་གི་ད་ཡུས་མའོ་ཁྲུན་ཟེར་གོ་ནོ་དེས་ཆི་ཟིག་བཤད་གོ་གི་ཟེར་དང་ན་ཁ་རྩང་དེ་རིང་ཨ་རི་གི་མྱི། རྒྱ་ནག་གི་སོང་ངས་སློབ་སྦྱོང་ཡེ་གོ་ནོ་ལྔ་བརྒྱ་ར་ཡོད་མེད་ཟིག་རེད། རྒྱ་ནག་གི་སློབ་མ་ཨ་མི་རི་ཀ་ནང་ཡོང་ངས་སློབ་སྦྱོང་ཡེ་གོ་ནོ་ཁྲི་གསུམ་ལྷག་ཟིག་ཡོད་གི་ཟེར། དེ་རྒྱུ་མཚན་ག་རེ་ཐུག་སོང་ཟེར་ན། ཨ་རི་ཀ་ནང་ཡོང་ན་ཡིན་ན་རང་དབང་རེད་ཁི་གི་སློབ་སྦྱོང་བ་ཡོང་རྒྱུ་གི་ཚད་ཐིག་དེ་འདང་སོང་ན་ཡིན་ན་སུ་ར་ཡིན་ན་ད་རང་དབང་སྒོ་ནས་ཡོང་ན་ཆོག་ནས་མི་ཚད་སློབ་སྦྱོང་ར་བྱེད་ཐུབ་གི་ཟེར་ད་རྒྱ་ནག་གི་ནང་འགྱོ་རྒྱུ་ཞེ་གི་དཀའ་གི་ཟེར་གོ་ནོ་རྒྱུ་མཚན་ཆི་རེད་ཟེར་ན་ཅིག་སོ་པ་དང་གསང་ཉུལ་བ། ལྷག་པར་དུ་ཡིན་ན་ད་རྒྱལ་ཁབ་ཀྱི་ཕྱོགས་ཀྱི་ད་རྒྱ་ནག་ངོ་རྒོལ་ཡེ་ནོ་གི་མི་སྣ་ཡོང་གོ་གི་ཟེར་རྒྱུ་རྐྱེན་འདྲ་མི་འདྲ་ལ་ཁག་བཞག་ཡེ་བཏང་ངས་ད་རྒྱ་ནག་གི་ནང་ཨ་རི་གི་མྱི་སློབ་སྦྱོང་ཡེ་མཁན་ཡིན་ན་ལྔ་བརྒྱ་ལྷག་ཟིག་ར་མི་འདང་གི་ཟེར་གོ་ནོ་དེ་ཆི་ཟིག་ཤེས་ཐུབ་ཀྱི་ཟེར་དང་ན་ད་ཞི་ཅིན་ཕིང་གི་སྐད་ཆ་བཤད་ནོ་དེ་དོག་གི་དེ་སྟོང་གཏམ་ཡིན་ནོ་དེ་གསལ་བོ་གཅིག་ཤེས་ཐུབ་ཀྱི་དེ་ཡན་ཆད་ནས་ཀྲུང་གོ་གུང་ཁྲན་ཏང་བཙུགས་གི་མི་རིགས་གཞན་པ་ར་རྒྱལ་ཁབ་གཞན་གྱི་ས་ཆ་ཚུན་གང་ང་ར་བཙན་འཛུལ་བྱས་མེད་ཟེར་ནས་རྒྱ་ནག་གི་ནམ་རྒྱུན་དུ་བཤད་གོ་ནོ་ཁ་རྩང་གི་གཏམ་བཤད་གི་ལག་གིས་ཞི་ཅིན་ཕིང་གི་ར་དེ་བཤད་གོ། གལ་ཏེ་ས་ཆ་ཚུན་གང་ང་ར་བཙན་འཛུལ་བྱས་མེད་ན་བོད་བཙན་འཛུལ་བྱས་ནོ་གི་ས་ཆ་རེད་ལང་མ་རེད། ཞིན་ཅང་རེད་ལང་མ་རེད། སོག་པོ་རེད་ལང་མ་རེད། ད་ཁར་སང་དེ་རིང་དང་བོད་ཀྱི་ས་ཐོག་རྐྱེན་བྱས་ནས་དེ་དང་རྒྱ་གར་གྱི་ཕྱོགས་བཙན་འཛུལ་ཡས་གོ་གི་ནང་ཡོད་ཀྱི་མེད་ཀྱི་ལྷོ་ཕྱོགས་ནས་མ་ར་ད་བེ་ཏི་ནམ་ཅན་པོ་ཧྥི་ལི་པིན་ཅན་པོ་དེ་ཚོའི་ཁོངས་ང་བཙན་འཛུལ་ཡས་གོ་གི་ནང་ཡོད་ཀྱི་མེད་ཀྱི་ཐའེ་ཝན་ན་སང་ཁ་ཡང་ང་གནམ་གྲུ་དང་ཉི་མ་རྟག་པར་སུན་པོ་བཟོ་གོ་གི་ནང་བཟོ་གི་མེད་ཀྱི་དེ་ཡན་ཆད་ནས་སང་འཇར་པན་གྱི་ཚོ་ཁེ་ན་ཆི་ཟིག་ཡས་གོ་གི་འདི་ཚང་མ་ཅིག་བལྟས་ན་ཡིན་ན་ཞི་ཅིན་ཕིང་གིས་བཤད་གོ་ནོ་སྐད་ཆ་དེ་ཡིན་ན་ད་བདེན་པ་མིན་ནོ་ད་རང་བཞིན་གྱིས་ཤེས་ཐུབ་གི་དེའི་རྒྱུ་མཚན་དེ་ལ་བརྟེན་ནས་བདེན་སྟངས་ཨེ་དང་རྒྱ་ནག་གི་དམར་ཤོག་ཚོགས་པ་གི་བྱ་སྟངས་ལས་སྟངས་ར་དམར་ཤོག་ཚོགས་པ་གི་འགོ་ཁྲིད་འདི་ནམ་ཡིན་ན་ད་སྐད་ཆ་རྫིག་པོ་བཤད་ལས་འདུག་རྒྱུ་མ་གཏོགས་དངོས་གནས་དྲང་ནས་འཆམ་མཐུན་དང་ཞི་བདེ་རང་དབང་དམངས་གཙོ་འདིའི་ཕྱོགས་ཡིན་ན་ད་ནམ་ཡང་སྐད་ཆ་དྲང་མོ་མི་བཤད་ནོ་ཡིན་ན་ད་ཆོས་ཉིད་རེད་ད་དེ་བཏང་ན་དེ་རིང་ངའི་བཤད་མཚམས་ད་འཇོག་རྒྱུ་ད་བདེ་མོ་བྱོས། རྒྱ་ཆེ་བའི་གསན་མཁན་རྣམ་པ་གཞུག་ནས་དེ་རིང་གི་གསར་འགྱུར་སྙིང་བསྡུས་སྐོར་ཞིག་ལ་གསན་རོགས་གནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ཆིབས་བསྒྱུར་གནང་རྒྱུ་ཐུགས་གཏན་འཁེལ་ཡོད་པ་རེད་ལ། དཔལ་ལྡན་ཚོགས་གཙོ་སྦྲེལ་པོ་མཆོག་གིས་ཨ་མེ་རི་ཀའི་གཞུང་གི་རོགས་ཚོགས་ཨེ་ཞི་ཡ་ཁུལ་གྱི་འགན་འཛིན་ལས་རོགས་ཀྱིས་སྣེ་ཁྲིད་པའི་སྐུ་ཚབ་ཚོགས་ཆུང་ཞིག་དང་མཇལ་འཕྲད་གནང་ཡོད་པ་རེད་ལ། ཨ་མེ་རི་ཀ་དང་ཧྥི་ལི་པིན་གཉིས་ཀྱིས་མཁའ་མཚོ་ཟུང་གི་དམག་དོན་སྐོར་སྐྱོད་ཀྱི་སྦྱོང་བརྡར་ཞིག་འགོ་འཛུགས་གནང་ཡོད་པ་རེད་ལ། བལ་གཞུང་གིས། TikTok ཞེས་པའི་བརྙན་ཐུང་སྒྲིག་སྦྱོར་གྱི་མཉེན་ཆས་དེ། བལ་ཡུལ་རྒྱལ་ཡོངས་སུ་བཀག་སྡོམ་བྱ་རྒྱུའི་ཐག་གཅོད་དེ། གནས་སྐབས་རིང་ཕྱིར་འཐེན་བྱ་དགོས་ལུགས། ཆེས་མཐོའི་ཁྲིམས་ཁང་ལ་ཞུ་གཏུག་གི་ཁ་མཆུ་ཁག་བཅུ་གསུམ་ཙམ་ཞུས་ཡོད་ཀྱང། བལ་གྱི་ཆེས་མཐོའི་ཁྲིམས་ཁང་ནས་དེར་ངོས་ལེན་བྱས་མེད་པ་དང་ཆབས་ཅིག་བལ་གཞུང་གིས TikTok གི་མཉེན་ཆས་བཀག་སྡོམ་གྱི་ཐག་གཅོད་ཇི་ལྟར་བྱས་པའི་བརྒྱུད་རིམ་ལ་གསལ་བཤད་བྱེད་དགོས་པའི་སྐོར་བརྗོད་ཡོད་པ་རེད་ལ་རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་སྐལ་ཐོ་དང་རྩོམ་སྒྲིག་འགན་འཁུར་བ་དོན་གྲུབ་རྣམ་རྒྱལ་ལགས་ཡིན།